དེ་རིང་ད་སྒྲོ་འདོགས་བཞི་པོ་དེ་རིམ་གྱིས་བཅད་སོང་ང། ད་དེ་དུས། ཐག་རིང་པོ་ནས་མཐོང་དུས་ད་གོང་བུ་རྡོག་རྡོག་ཅིག་རེད་ཤག་བསམ་ཡོང་དུས་ད། ཁོས་ག་རེ་ཟེར་ན་མཁན་པོ་ཡིན་པ་དང་གྲྭ་པ་ཡིན་པ་དང་མི་ཡིན་པ་ཁོ་མ་རྟོགས་པར་ག་རེ་ཟེར་ན་ཁོ་དེ་དག་རྟོགས་པར་བྱེད་པའི་མཐུན་རྐྱེན་མ་ཚང་འགལ་རྐྱེན་དེ་མ་བྲལ་ཙང་སྣང་ན་ཡང་རྟོགས་མ་རྟོགས་དོན་ལ་ཁོ་སྣང་ཟེར་དགོས་རེད་བ་མཁན་པོ་ཡིན་མཁན་པོ་ཡང་སྣང་ཁོའི་སྟེང་གི་མཁན་པོ་དེ་ཡང་སྣང་ཁོ་དང་ཡུལ་དུས་རང་བཞིན་གང་ལ་ལྟོས་གྲུབ་བདེའི་ཆོས་གང་གང་སྣང་དགོས་ཚུལ་སྣང་ཀྱང་རྟོགས་མ་རྟོགས་པ་རེད་ག་རེ་ཟེར་ན། འགལ་རྐྱེན་མ་བྲལ་མཐུན་རྐྱེན་དེ་མ་ཚང་བ་ཡིན་ཙང་སྣང་ཀྱང་མ་རྟོགས་པ་དེ་དེ་ལ་ཐུག་ཤག་སོང་ང་ཁོའི་དཔེ་གོ་སླ་ཤོས་མ་དེ་བཀོད་པ་རེད་བ། དཔེར་ན་གོང་བུ་གཅིག་མཐོང་བ་ན། གོང་བུ་མི་མ་ཡིན་པ་དང་སེམས་ཅན་མ་ཡིན་པ་དང་མི་མ་ཡིན་པ་དང་མཁན་པོ་མ་ཡིན་པར་འཛིན་པའི་སྒྲོ་འདོགས་རིམ་ཅན་དུ་གཅོད་པ་མཐོང་བ་བཞིན་དེ་ང་རང་ཚོ་མངོན་སུམ་དུ་དང་མྱོང་ཐོག་ནས་ཧ་གོ་གི་ཡོད་རེད་བ་འོ་མཐོང་བ་བཞིན།

སྒྲ་གཅིག་པུ་ལྟ་བུའི་སྟེང་དུ་ཞེས་སྒྲ་ལྟ་བུ་བུམ་པ་ལྟ་བུ་གང་ཡིན་བུམ་པ་ལ་སྦྱར་ན་དེ་བུམ་པ་ལྟ་བུ་གཅིག་ཕྱིར་ར་གཅིག་གི་སྟེང་དུ། ཁོའི་སྟེང་དུ་བྱས་པ་དེ་རྟོགས་ལ། མི་རྟག་པ་མ་རྟོགས་མཁན་གྱི་ཤེས་པ། ཡང་མི་རྟག་པ་རྟོགས་མཁན་གྱི་ཤེས་པ་ཁོ་ལོགས་ཀ་ཞིག་ཡོང་དགོས་རེད་བ་སྒྲ་རྟོག་སེལ་འཇུག་སྒྲུབ་ཚུལ་དེ་རེད་བ། ཡིན་དུས་སང། ཁོའི་སྟེང་དུ་བྱས་པ་རྟོགས་པའི་རྟོག་པ་ཁོ་བློ་གཅིག་དང། མི་རྟག་པ་རྟོགས་པའི་བློ་གཉིས་ཁག་ཁག་གཉིས་བྱུང་ཚར་བ། དེ་ཡོད་ན་ཁོ་རྟོགས་མཁན་གྱི་ཚད་མ་གཉིས་ཐ་དད་ཆགས་པའོ། ཚད་མ་གཉིས་ཐ་དད་ཡིན་ན་ཁོའི་ཡུལ་གཉིས་མ་དེ་ཐ་དད་ཡིན་པ་ཐག་ཆོད་ཀྱི་རེད་བ། སྒྲ་རྟོག་སེལ་འཇུག་བསྒྲུབས་ནས་དེ་སྒྲུབ་ཀྱི་འདུག་བ། ཁོའི་སྟེང་དུ་དཔེར་ན་ད་ལྟ་བུམ་པ་ལྟ་བུའི་སྟེང་དུ། བྱས་པ་རྟོགས་པའི་ཚད་མ་གཅིག་དང་མི་རྟག་པ་རྟོགས་པའི་རྟོག་པ་གཉིས་མ་དེ་ཁག་ཁག་ཡིན་པ་དེ་སྒྲུབ་ཀྱི་འདུག་བ། སྒྲ་རྟོག་སེལ་འཇུག་ཡིན་པ་སྒྲུབ་དགོས། ཁག་ཁག་ཡིན་པ་ག་འདྲ་སྒྲུབ་དགོས་ཟེར་ན།